བསམ་ཚུལ་མ་བཏང་ཡིན་པས་ད་གངས་ཅན་པའི་ཁྱིམ་པ་མི་ཁ་ཤས་དེ་འདྲ་བོད་ཞི་བ་དེ་འདྲ་ཆོས་བྱེད་ཉམས་ལེན་ཡག་པོ་བྱེད་མཁན་འདུག་དེ་ཚོ་ལ་བལྟས་ན་ངོ་ཡང་ཚ་ཡག་རེད་བསམ་བསམ་བསམ་བཏང་ནས་ཞར་དང་ཞོར་ལ་རྩིས་རྒྱབ། རྩིས་རྒྱབ་ནས་ད་གང་ཞིག་དེ་དེ་འདྲའི་མི་འདུག་ད་ཚེ་ཞུགས་འདི་ལ་ད་གང་ཞིག་ཧུར་ཐག་བག་ཚེ་མ་ཅན་རང་ཅན་རེད། དེ་ཡིན་དུས་ཚོད་ད་ང་དེ་འདྲའི་ཚེ་རྟག་པ་རེད་ཤི་ད། དེ་འདྲའི་ག་རེ་ཟེར་དགོས་རེད་ད་སྣང་བ་སྐྱིད་པོ་བྱེད་དེ་འདྲའི་ད་ལྟ་འགྲིག་གི་མ་རེད་བསམ་ཞར་དང་ཞོར་ལ་བསམ་བློ་བཏང་འདི་ཚོའི་སྐབས་ལ་ཡང་ཨ་ལོའི་ཞུགས་དེ་ལ་ཡང་དེ་འདྲའི་བསམ་བློ་བཏང་ནས་ཅིག་བྱས་ན་ཡག་པོ་ཡག་རེད་དེ་དགོས།

བའི་ཉམས་ལེན་གནང་སྟངས་ནང་བཞིན་ང་ཚོའི་བརྗོད་ཡོད་ཁོ་ན་ཡོད་པ་རེད་ཡིན་ན་ཡང་ད་དཔེར་འདི་དག་ད་ག་ས་ག་གང་ཡང་མེད་པ་ཅིག་བསྡད་པ་ཅིག་ལས་དང་ད་ལྟ་འདིའི་བར་ལ་ཆུ་ཚོད་གཉིས་བརྩིས་ཏེ་དངོས་གནས་ང་རེ་ཁག་ཐུགས་བརྩེ་བར་ད་དེ་ཡིན་ག་ན་མི་ཚེར་ཁེ་བཟང་དོན་བསམ་པའི་བསམ་དང། ཧུར་ཐག་བྱས་ནས་བསམ་དང། ཨ་ཞར་ད་རྒྱུན་དུ་རང་ནས་རྒྱུན་དུ་རང་ནས་བས་ཞར་དང་ཞོར་ལ་རྩིས་རྒྱག་དགོས་ཞེ་དྲག་གལ་ཆེན་པོ་རེད་ཤག་གོ་བྱུང། ད་འདི་ནས་འདི་འདྲ་ཅན་ད་དཔེར་བཞག་ན། དེང་ནི་སེ་སེ་རེད་པས། ད་དཔེར་ཞི་བདེའི་ཚེ་འདི་རྒྱང་རྒྱང་ལ། ད་དཔེར་འདི་ག་རེ་ཟེར་དགོས་རེད་གོ་རེ་གོ། སྣང་བ་སྐྱིད་པོ་བྱས་ནས་ད་ཙང་འདྲི། ཧེ་གོ་ར་མི་འདུག་བསམ་པས་ཞར་དང་ཞོར་ལ་བསམ་བློ་བཏང། བྱེད་གོ་རེ་བ། ཧུར་ཐག་བྱེད་ཧུར་ཐག་པ་དག་ཅིག་མ་བྱས་ན་ན། ག་ནས་འགྲིག་བསམ་བསམ་རེ་བསམ་བློ་བཏང། བྱེད་གོ་རེ་བྱས་ནས། ནི་སེ་སེ་རེད་ད་ཆུ་ཚོད་གཉིས་བྱས་ན་ད་གོ་གང་ལ་ཨ་ཡ་ད་འོ་ན་ང་ཆུ་ཚོད་གཉིས་འདི་ལ། བས། ད། དུས་ཚོད་གོ་འཕྲོ་བརླག་མ་ཕྱིན་པ་ཅིག་འོ་ན་ང་ལ་ཁེ་བཟང་བྱུང་སོང་འདི་ཡང་ད། ང་རང་ད་རེས་མི་ལུས་རེ་ཞིག་ཐོབ་མི་ལུས་ཐོབ་པ་ཙམ་མ་ཟད། མི་སངས་རྒྱས་ཀྱི་བསྟན་པ་མཇལ་བྱས་ནས་ད་གང་ལྟར་ཀྱང་ཆོས་བྱེད་སའི་ཁོ་སོ་སོས་ཏག་ཏག་བྱེད་ཐུབ་ཡས་མེད་ན་ཡང་ཡང་ཆོས་བྱེད་སའི་ལུང་པ་ག་རེ་ཟེར་དགོས་རེད་དང། དགེ་འདུན་པ་ཅན་གྱི་གྲྭ་པ་ཅན་མཉམ་པོ་གཅིག་མི་ཚེ་དེ་བསྐྱལ་བྱས་བསྡད་པས་དེའི་དོན་ལ་ད་ཚིག་གཅིག་ཚིག་གཉིས་ཅིག་ཤེས་བྱས་ད་དེའི་སྐུ་དྲིན་གྱིས་བྱས་ང་དེ་མི་ཁོང་ཚོའི་མཉམ་པོ་ལ་བསྡད་ནས་ཏོག་ཙམ་སློབ་སྦྱོང་རེ་བྱེད་བྱས་ཏེ་མི་ལུས་འདི་ཐོབ་པ་དེའི་སྐུ་དྲིན་རེ་བ་འདི་མི་ལུས་ནས་རེ་མ་ཐོབ་ན། དང་རེད་དཔེར་ན་ངས་རེད་ག་རེ་ཟེར་དགོས་རེད་ང་དམྱལ་བ་ཡི་དྭགས་དེ་འདྲ་ལ་སྐྱེས་ན་དེ་འདྲའི་དག་ཕ་ཚད་ཚུ་ཚད་རེད་ཆོས་བྱེད་པའི་བསམ་བློ་ཁོ་རང་གོ་ཡང་མ་རེད་ད་དེ་འདྲས་ཚེ་མིའི་ནང་ནས་ཀྱང་ད་གེ་སེ་སེ་རེད་ད་ག་ཚོད་མི་དེ་འདྲས་འདུག་ཨ་ད་སྡིག་པ་རྒྱག་མཁན་དེ་འདྲས་བྱས་ན་ད་ག་བྱེད་བ་རེད་ད་ད་རེ་ང་ལ་མིའི་ལུས་རྟེན་ནང་ནས་ཆོས་སྒྲུབ་པའི་མིའི་ལུས་རྟེན་དེ་འདྲས་ཞིག་ཐོབ་པ་དེ་དཔེ་མི་སྲིད་ཨ་ད་དཔེར་དེའི་སྐུ་དྲིན་རང་རེད་ང་ལ་ཆུ་ཚོད་གཉིས་ཀྱི་ཁེ་བཟང་བྱུང་སོང་བསམ་པའི་བསམ་བློ་བཏང་ན་དེ་ནི་དལ་འབྱོར་གྱི་ལུས་རྟེན་བརྩི་ཡའི་ཁུལ་ནང་ནས་དོན་ཆེན་པོ་བརྩི་ཡའི་སྐོར་ད་དེ་ད་རེ་གཅིག་ཨ་ལས་ཆུ་ཚོད་གཉིས་དེ་ལ་ངས་དོན་དག་ཆེན་པོ་ཞིག་སྒྲུབ་སོང་བསམ་པའི་བསམ་བློ་བཏང་ནས་དེ། སུའི་སྐུ་དྲིན་རེད་ཟེར་ན་མི་ལུས་འདི་ཐོབ་པས་ང་ལ་མི་ལུས་འདི་འདྲའི་མཐུན་རྐྱེན་ཚང་མི་ལུས་ཞིག་བྱུང་བའི་སྐུ་དྲིན་གྱིས་བྱུང་བ་རེད་བསམ་སྟེ་བསམ་བློ་བཏང་བྱས་ན་ཨེ་འདི་ཡག་པོ་ཡོང་རེད་གོ་བྱུང། ཕལ་ཆེར་ད་ཕན་དུས་བཟང་ཚེ་ཐུང་ཡག་པོ་ཡོང་གི་རེད་ད་ད་ལོ་ནས་གོ་བྱུང་བ་རེད་ད་ལོ་ཟ་འོག་རོགས་ད་ད་ད་དུས་བཟང་དེ་གང་ཞིག་རྡོ་རྗེ་གདན་ལ་འབུམ་ཕྱག་ཤིག་དེ་བཏང་ཐུབ་ན་ཨ་ནི་ག་རེ་ཡིན་ན་མིན་ན་ཤེས་མ་གཏོགས་ཤེས་ང་ཚོས་འདིའི་ཁ་ཐུག་འདི་ལ་གྲ་འགྲིག་མ་བྱས་ན་འདི་ཅུང་མ།

བདེ་བ་མི་ཡོང་གི་རེད་བ་དེའི་སྐབས་ལ་ཡང། དེ་འདྲའི་བྱས་ན་ཡག་པོ་འདུག་བ་དཔེར་ན་ད་ཉི་མ་རེ་ལ་ཕྱག་ག་ཚོད། ལྔ་བཅུ་དྲུག་ཅུ་བརྒྱ་ག་ཚོད་འཚལ་གྱི་ཡོད་ན་ཁོ་ཉི་མ་ག་ཚོད་འགོར་ས་རེད་རི་ལིའི་ནང་ལ། ཁོ་ལ་རྩིས་རྒྱག་བྱས་ནས་ངས་འདི་ལ་འཚལ་བཞག་དགོས། ཁོ་ངས་འདི་ལ་འཚལ་ན། འདུག་བྱེད་ཀྱི་ནི་ཡག་པོ་ཡོང་ས་རེད་བ། གང་ཞིག་ཁོ་ཉི་མ་གཅིག་ག་ལ་དེ་དགུ་མ་བྱས་པའི་སོར་བྱས་བྱས་ཅི་ད། དང་པོ་ག་ཚོད་འཚལ་ཐུབ་ས་རེད་མ་གཞི་ཁོ་སོ་སོས་བལྟ་རྒྱུ་རེད་ཅི་ད་ངས་ཁ་ཅིག་བལྟ་དེ་ལབ་ལབ་རེད། བརྒྱ་བརྒྱ་ཕྱག་བརྒྱ་འཚལ་གྱི་ན་ཕ་ཞེས་ཕ་ཞེས་ཆུ་ཚོད་ཕྱེད་ཀ་ཁྱོད་རང་ཚོ་ད་དུང་དེའི་འགོར་མ་རེད། ཆུ་ཕྱེད་ཀ་ལ་འགོར་ས་མ་རེད།